ཉིན་གཅིག་གི་ཚེ། བུ་གཅིག་དང་བུམ་གཅིག་ཡང་གཅིག་པ། ཨ་ཡིག་དང་བུམ་འདི་ཁོང་གཉིས་ཕྱི་ནང་ལུས་འདོད་དེབ་ཨིན། དེ་ལས་ཕྱི་ནང་ལུས་འདོད་དང་ལུས། བུམ་འདི་སྣོད་མ་སྲ་མེད་ཀྱི་དགུ་ཤེས་ལྕགས་ཕྱི་ལྕགས་ཕྱི་ར་མུ་གི་ལྕགས་འདི་ཨོ་རོག་པའི་བེ་ནི་འདི་གི་མུ་གི་འདི་མེ་གི་སུ་མེ་གི་བེ་ནི་འདི་གི

ང་ཅི་ངོ་མ་ཤི་རུ་ང་ཅི་ཆ་ཤག་ཏི་བའི་ཡུལ་ད་རེ་ང་གི་ཆེ་ངོ་མི་ཤི་ཆུ་གི་བླ་བ་ལུ་མུ་བལ་ལུས་ཆུ་གིང་བླ་བ་ལུ་འདི་ཚོ་མི་གི་རེ་འདྲོ་ཡུལ་འདི་ཚོ་ང་གི་ཆི་ག་གི་བླ་བྷི་ན་ག་གི་འདི་ཚོ་མི་གི་ཉེ་མི་ན་འདི་ཚོ་ང་གི་ཧོ་མི་ཤི་མི་ན་འདེ་ར་བེ་ཙི་ཙི་རུ། ཆེ་ཕམ་པིན་ཆ་འདི་ཚོ་གི་མནོ་བསམ་ལས་ཤོ་བེ་ཏང་འདི་ཏང་གོ་ཝེ་ཏེ་འདི་འདི་ཨ་ལུ་འདི་གི་ཡན་ཅི་མ་འདི་བློས་བོད་འདི་གི་ཡན་ཅི་མ་འདི་ཆུ་ཤེ་མི་འདི་གི་རུ་ག་ཏེ་བེ་ང་ཆི་རུ་ལས་ཤོ་བྱི་བེ་མནོ་བསམ་ཏང་འདི་བེ་ལ་ལེན་ཐ་པི་མོ།

སྐུ་དམ་མ་ར་ཆེ་ཀརལ་ཇཱི་མ་སི་ད་ཁྲི་དེ་བས་ཇན་པར་ལེགས་སོ་ཡུས་ཚེ་ཞུ་ནི་ཨིན། ངེད་ཀྱི་སེམས་ཀྱི་ནང་ན་ལ་ར་ན་མ་སམ་མེ་ཀྱི་སེམས་དགའ་ཚོར་འཇུག་དེ་བས་ཇོས་ཇན་དེ་བས་ང་ངེད་ང་དུས་སུ་མེ་ཀྱི་ཆེ་ཀར་ལུ་ཀ་ན་མི་མགོ་ལས་བས་ཆེ་སྐུམ་དེ་ལུ་ང་གི། ངེད་ཀྱི་སེམས་དེ་ཀྱི་ནང་ཞིང་ང་གི་ལ་ལན་ལས་གཞོམ་ཆེ་ཐབས་ཁོ་བས་སེ་ནོ་སམ་མ་འགྲོ་བོ་ཆེ་ཀྲང་དེ་བས་ཡུས། འདི་ཅོག་ར་ཅི་བེ་ར་ཆེ་ཕམ་སྤུན་ཆ་དུས་སུ་ཆ་རོ་ཏོ་ཚ་དུས་སུ་ལུ་ལོག་ཅི་ལོག་ཆི་ར་ང་གི་ནམ་ཅི་ར་བེ་རུ།

ཨང། བཅུ་བདུན་ནལ་ཕག་བཅུ་བདུན་གྱི་ནལ་ཕག་དེ་ང་གཅིག་རྟག་ཏུ་འཇོག་ད་ལོ་འདི་ག་ལ་ཐོན་ཡིན། ད་ནམ་ཅི་ར་བེ་རུ་ཆེ། འདི་སུ་མེད་ཀི་ཀ་དེ་ཚུ་ཉན་ཟེར་མེད། ད་ཀ་དེ་ཚུ་ཉན་ད་ལུ་ཁྱོད་ཆོས་ཀ་གི་ནང་བཞིན་ང་ཆུ་ལ་ག་ཅི་ན་མོ་སི་ལ་བུ་ཆ་ཅི་ནི་ངི་གི་ཏིན་ད་དེ་ཤུ། ང་ཅེ་མི

ད་རེས་ན་བ་ང་ཅི་ཚོད་དུས་ཚོད་མེད་གི་མི་དུས་ཚོད་མ་གྲོགས་མ་གྲོགས་མི་དུས་ཚོད་ང་ཅི་ཁ་དུས་ཚོད་ང་གི་རྫོང་ཁ་ལབ་པིན་ངེད་གི་ཕྱག་རོགས་དུས་ཚོད་ནེ་པ་ལི་ལབ་པིན་ངེད་ཕྱག་རོགས་དུས་ཚོད་དུས་ཚོད་མེད་གི་ཨ་ས་མིས་ཁ་ལབ་པིན་དོ་ར་ངེད་ཕྱག་རོགས་དུས་ཚོད་དུས་ཚོད་མེད་གི་ནཱ་ག་ལན་གི་ཁ་དུས་ཚོད་ལབ་པིན་མེད་དེ་ར་མི་ཚོད་ཚོད་རུ་དུས་ཚོད་མེད་གི་ལྷོ་མཚམས་གི་ཁ་ག་ཅི་ར་ཡོད